མན་ཆད་བརྟན་གཡོའི་ཆོས་རྣམས་ཀུན། བརྟན་པ་སྣོད་ཀྱི་འཇིག་རྟེན་འཛམ་བུ་གླིང། སྟོང་གསུམ་གྱི་སྟོང་ཆེན་མོ་འཇིག་རྟེན་གྱི་ཁམས། ལུང་པ་དེ་དང་རི་དང་ར་བ་ཁང་ཁྱིམ་ཁང་པ་ས་གཞི་གང་ག་ལོ། བརྟན་པ་སྣོད་ཀྱི་འཇིག་རྟེན་ཟེར་ག་ང་རང་ཚོ་སྡོད་ས་དེ། བརྟན་པ་བྱས་དེ་ནང་ལ་ཕར་འགྲོ་ཚུར་འགྲོ་བྱེད་མཁན་གྱི་མི་ཟོག་སེམས་ཅན།

ལམ་ག་པའི་ས་ཆ་བརྒྱུད་གཙང་ཆུ་མི་ཚ་ལམ་མང་པོ་བརྒྱབ་ནས་མ་རྩེ་དེ་ཆུ་ཡི་ཁ་ཅིག་ལ་ཡང་མི་ཚང་གཅིག་ཡོད་རེད། ད་མ་གི་མི་ཚང་གཅིག་འདུག་དེ་ཕྱིན་སྐད་ཆ་དྲིས་ན་བསམ་བྱུང་ནས་མི་ཚང་སྒོ་འགྲམ་སླེབས་དུས་རྟ་དེ་བོར་ཡ་ཕྱིན་ཙང་མི་ཚང་དེ་ནང་ལ་སྐྱེ་དམན་ཅིག་ཡོད་རེད། ཨ་ནི་ང་ག་པ་སླེབས་པ་རེད་ཟེར། ཡང་ཁྱོད་ག་ནས་ཡིན་པ་ཟེར། ང་ལུང་པ་ཅིག་ཅིག་ཡིན་ཟེར་ད་ཁྱོད་རང་དེ་ངས་གོ་མ་མྱོང་ལུང་པ་དེ་འདྲའི་ཐག་རིང་པོ་ཞེ་པོ་ཅིག་རེད་ཙང་ད་ཁྱོད་ག་སླེབས་ཡ་ཡོད་མ་རེད་ལས་འདི་ག་སྡོད་ཤོག་ཟེར།

ཞོག་གི་རོགས་ཁོ་ཕ་ཚུ་བཞིན་དུ་ལམ་སང་ངུས་པ་རེད་བ་རྒན་མོ་ཞོག་ཅེས་མེད་ཐག་ཐག་ངས་བལྟ་གི་ཡོད་དོན་དུ་རྒན་མོ་ཞོག་རེད་རྒན་མོ་ཞོག་ཚང་ཁོས་རྒྱ་ནི་ཁྱོད་རྒན་མོ་ཞོག་ཅིག་ཏུ་བས་ང་དག་སྡུག་པ་དེ་ག་ནུ་བོ་མྱངས་ནས་ཁྱོད་རྒན་མོ་ཞོག་ནས་ཁྱོད་སྡུག་པ་ག་རེ་མྱོང་སོང་ཁྱོད་ཕ་ཚུ་དེ་འདྲ་དེ་ག་ཁྱོད་ད་ནི་བདེ་བདེ་བ་ཡིན་བས་ང་མ་རེད་ཟེར་ང་ལུང་པ་གཅིག་ལ་འགྲོ་ང་ལ་ཡིན་གཅིག་བས་ལ་ང་ནུ་བས་བྱས་སྤུ་གུ་སྐྱེས་སྤུ་གུ་ཆུ་ཡིས་ཁྱེར་སྐྱེ་དམན་ཆུ་ཡིས་ཁྱེར་ང་རྒན་གོག་ཆགས་སྐྲ་དཀར་པོ་ཅན་འདི་འདྲས་ཆགས་སོང་ཟེར་ཅེས

ཁོ་རང་མིག་འཁྲུལ་ནས་སྒྱུ་མ་བས་བསླད་པ་ཡིན་ཙང་ལོ་ལོན་རྒས། ལུང་པ་གཅིག་ལ་སྤུ་གུ་སྐྱེས་ཆུ་ཡིས་ཁྱེར་གང་ག་ཁོ་རང་གིས་མཐོང་གི་ཡོད་རེད། སྒྱུ་མ་མཁན་སྤྲུལ་མཁན་ཁོས་མཐོང་གི་ཡོད་རེད་ཁོ་རང་སྤྲུལ་པ་རེད་བ་ཁོས་སྔགས་རྒྱག་ནས་སྤྲུལ་པ་རེད་ཁོས་མིག་ལ་སྔགས་རྒྱག་པ་རེད། སྐྱེ་དམན་དེ་མིག་ལ་སྔགས་ཡོད་མ་རེད་མོ་རང་མཐོང་གི་ཡོད་མ་རེད་ཁོ་ཕར་ཚུར་ཏིལ་འགྲོ་ཏིལ་ཚུར་ངུས་པ་རེད། བྱས་ཙང་སྒྱུ་མ་མཁན་གྱིས་ངས་སྤྲུལ་པ་ཡིན་བསམ་པ་མ་གཏོགས་དངུལ་དངོས་ཡོད་མ་རེད་ཁོས་ཤིང་འདྲ་བ་དེ་ཚོ་རྟ་གླང་སྤྲུལ་བཞག་པ་རེད།

བྱས་ཙང་ང་རང་ཚོས་ཆོས་ག་རེ་མཐོང་ན་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པ། ཡུལ་སྟེང་ནས་ཚུར་ཚུགས་ཐུབ་ཏུ་གྲུབ་པ་དེ་སྒྱུ་མ་མཁན་གྱི་སྤྲུལ་པ་ནང་བཞིན་ང་ཚོས་མཐོང་གི་ཡོད་རེད་སྣང་གི་ཡོད་རེད། ང་རང་ཚོས་ཡར་སྒོམ་རྒྱག་ནས་སང་སྟོང་ཉིད་ཐོག་སྟོང་པ་ཉིད་བསྒོམས་ནས་སང་ཉིད་བར་ལམ་ཐོག་ནས། ཨ་ཡ། ཨ་ནི། འདི་བྱས་སོང་ན། རྟོགས་པ་ཡ་མཚན་ཡར་སླེབས་སོང་ན། ཆོས་རང་བཞིན་གྱིས་མ་གྲུབ་པ་དེ་མཐོང་གི་ཡོད་རེད།

ད་ལྟའི་ཆོས་ཐམས་ཅད་འོད་ཀྱི་རྣམ་པ་བསྡུས་རང་གི་བས་ཉིད་ལ་དེ་གང་ཡང་མེད་པར་བྱས་ནས་ད་སྣང་ངོ་ལ་ཅི་ཡང་མེད་པ་བས་སྟོང་སང་སང་ཡིན་པ་དང་ངེས་ངོ་ལ་རང་བཞིན་གྱིས་གྲུབ་པ་རྡུལ་ཙམ་མེད་པའི་རྨི་ལམ་སྒྱུ་མ་ལྟ་བུ་ཡིན་བསམ་པར་བྱས་ནས་སྟོང་པ་ཉིད་དུ་བསྒོམས་ཏེ་ཡུན་མི་རིང་བ་ཅིག་ག་ཚད་སྒོམ་ཐུབ་ཐུབ་ཅིག་སྒོམ། འདྲ་བའི་ཤེས་རིག་ནི་མེད་དེ་འཕྲལ་དུ་འོང་ན།

དམ་ཆོས་འཛིན་པའི་སྨོན་ལམ་དེ་སྨོན་ལམ་གྱི་རྒྱལ་པོ་ཡིན་ཟེར་དམ་ཆོས་འཛིན་པའི་སྨོན་ལམ་སུས་སངས་རྒྱས་ཀྱི་བསྟན་པ་རྟོགས་པའི་བསྟན་པ་ལུང་གི་བསྟན་པ་དེ་འཛིན་པར་ཤོག་བསམ་བསྟན་པ་རྒྱས་པའི་དོན་དག་རེད་བསྟན་པ་རྒྱས་པ་དགོས་ཡོད་ན་བསྟན་པ་འཛིན་མཁན་སྐྱེས་བུ་དམ་པ་སྐུ་ཚེ་བརྟན་ཞིང་མཛད་ཕྲིན་རྒྱས་པར་ཤོག་དགེ་འདུན་གྱི་སྡེ་རྣམས་ཆོས་སྤྱོད་འཕེལ་བར་ཤོག་གང་ག་བསྟན་འཛིན་གྱི་གྲས་རེད་ཨོ་ད་དེ་ནས་སྨོན་ལམ་ཡག་པོ་ཡོད་དགོས་ད་འདི་ནས་ཡོད་པ་ཁོར་བཏོན་ནས་འགྲིག་གི་རེད་ཡ། There are many ways of